གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་འདི་ནི་ཨ་རིའི་རྒྱལ་ས་ཝཱ་ཤིང་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་བདུན་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་དང་པོའི་ཚེས་ཉེར་བདུན

རྒྱ་ནག་ལ་དྲི་བ་བཏོན་ཡོད་པ། དེ་བཞིན་ཐེངས་འདིའི་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དང་འབྲེལ་བསམ་འཆར་ཁྱོན་བསྡོམས་ནས་བཞི་བརྒྱ་ཉིས་རྩ་བརྒྱད་བཏོན་ཡོད་པ་གསུངས་གདའ། དེའང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ངོས་ནས་ཚོགས་མི་རྒྱལ་ཁབ་ཁག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དེ་དུས་བཀག་བསྐྱར་ཞིབ་དེ་ལོ་ལྔ་རེའི་ནང་ཐེངས་གཅིག་གནང་གི་ཡོད་པ་དང་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ལ་རྒྱ་ནག་ནང་དུས་བཀག་བསྐྱར་ཞིབ་གནང་བའི་སྐབས་སུ་འགྲོ་བ་མིའི་ཐོབ་ཐང་དང་འབྲེལ་ཏེ་ཚོགས་མི་རྒྱལ་ཁབ་བརྒྱ་དང་ལྔ་བཅུ་ནས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཡར་རྒྱས་དང་འབྲེལ་བསམ་འཆར་སུམ་བརྒྱ་བཞི་བཅུ་ཞེ་དྲུག་བཏོན་ཡོད་པ་རེད་གདའ། ཡང་ད་རེས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དེ་བསྐྱར་ཞིབ་ཚོགས་འདུ་བཞི་པ་དེའི་ཐོག་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དང་འབྲེལ་རྒྱལ་ཁབ་ཉི་ཤུ་ཙམ་གྱིས་དྲི་བ་བཏོན་ཡོད་པ་དང་རྒྱབ་གཉེར་དོན་ཚན

རྒྱ་ནག་གཞུང་གིས་གྲོས་ཚོགས་ཀྱི་མི་སྣ་ལ་མཇལ་འཕྲད་གནང་བའི་ཐད་ལ་ཡུལ་དེའི་ཁྲིམས་བཟོ་བ་རྣམས་ལ་སྐྱོན་བརྗོད་བྱས་གདའ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡོ་རོབ་ཚོགས་མི་རྒྱལ་ཁབ་ཁག་ཅིག་དང་དབྱིན་ཡུལ་བཅས་སུ་ཕྱོགས་ཕེབས་འཚམས་གཟིགས་གནང་འགོ་བཙུགས་ཡོད་པ་དང་ཕྱི་ཚེས་ཉིས་རྩ་ལྔ་ཉིན་སྦལ་ཏིག་མངའ་ཁོངས་ཀྱི་ཨེས་ཊོ་ནི་ཡུལ་དུ་ཕྱོགས་ཕེབས་གནང་བ་ནི་སྲིད་སྐྱོང་གི་ཐུགས་འགན་བཞེས་པའི་རྗེས་སུ་ཕྱོགས་ཕེབས་ཐེངས་དང་པོ་བྱས་ཡོད་པ་དང་ཕྱི་ཚེས་ཉིས་རྩ་ལྔ་ཉིན་ཨེས་ཊོ་ནི་ཡའི་གྲོས་ཚོགས་སུ་བོད་ཀྱི་ཁྲིམས་དོན་གནས་བབ་ཐོག་ལ་ཉན་ཞིབ་ཚོགས་འདུའི་ཐོག་སྙན་གསེང་གནང་ཡོད་པ་མ་ཚད། ཨེས་ཊོ་ནི་ཡའི་གྲོས་ཚོགས་ཀྱི་ཚོགས་གཙོ་ལོ་རི་ཧ་སན་མཆོག་དང་མཇལ་འཕྲད་གནང་ཡོད་པ་ལྟར། རྒྱ་ནག་གཞུང་གིས་དེ་ལ་འདོད་བློ་མ་ཚིམ་པར་སྐྱོན་བརྗོད་བྱས་གདའ་དེའང་སྲིད་སྐྱོང་མཆོག་གིས་ཨེས་ཊོ་ནི་ཡའི་གྲོས་ཚོགས་སུ་འཚམས་གཟིགས་གནང་སྟེ་གྲོས་ཚོགས་ཀྱི་ཚོགས་མི་གཙོས་པའི་འཐུས་མི་མང་པོ་ལ་མཇལ་འཕྲད་གནང་བ་དང། ད་ལྟ་དེ་ང་ཚོའི་དམིགས་བསལ་གྱི་ཉན་ཞིབ་ཀྱི་འགོ་བརྗོད་དེ Legal Status of Tibet བོད་ཀྱི་གནས་སྟངས་དེ་ཁྲིམས་ཀྱི་ཐོག་ནས་ག་འདྲ་ཞིག་ཆགས་ཀྱི་ཡོད་མེད་བརྗོད་གཞི་དེའི་སྒང་ལ་ཉན་ཞིབ་རེད་དེ་ལ་ང་ཚོ་ད་གོང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་ནི་སྐུ་ཚབ་དོན་གཅོད་བསོད་ནམས Frasi ལགས་གྲགས་ཆེ་བའི Professor Hon Shiang Lau ཨ་ནི Doctor Michael van Walt van Praag ཁོ་རང་ཚོ་བཞི་གིས་བཀའ་མོལ་གནང་ཕྱི་དུས་ཐུགས་སྣང་གནང་ངེས།

གཡུགས་བཞག་པ་ཡིན། ལྷག་བསྡད་ཡས་ཀྱི་དེ་འདྲའི་གནས་སྟངས་ཤིག་མ་རེད་འདུག་ད། ང་ཚོའི་གི་ལས་འགུལ་དེ་ཤུགས་ཆེ་རེ་འདྲ་བོ་ཞིག་སྤེལ་ཡོང་དུས། དམིགས་བསལ་གྱི་ད་རེས་བདུན་ཕྲག་དེ་ལ་རྒྱལ་སྤྱིའི་སྟེང་ལ་ཡི་རྒྱ་ནག་ལ་སྐྱོན་བརྗོད་གནང་མཁན་སྔོན་མ་ལས་མང་བྱུང་ཡོད་རེད་ད། འདི་ང་རང་ཚོའི་ཁྱབ་ཁོངས་ཀྱི་ད་ཞུ་གི་ད་འདི་མ་ཡིན་པའི་སྐུ་ཚབ་དོན་གཅོད་གཞན་པ་ཚོའི་ཁྱབ་ཁོངས་ལ་དེ་འདྲའི་ན་ཞིག་གནང་ཡོད་ཀྱི་རེད། ང་རང་ཚོ་གི་ཨིང་ལན་དོན་གཅོད་ཁང་གི་ཁྱབ་ཁོངས་འདྲ་བོ་ཞིག་ན་ལུང་པ་བཅུ་གཅིག་ཡོད་རེད་ལུང་པ་བཅུ་གཅིག་ནས་ལུང་པ་བརྒྱད་ཀྱིས་པ་ཁ་སང་བོད་སྐོར་རྒྱ་ནག་ལ་མ་འགྲིག་པའི་གི་སྐྱོན་བརྗོད་དེ་གནང་བཞག། ཨ་ནི་འདི་བདུན་ཕྲག་ད་ག་རང་ལ་ང་ཚོའི་ཨིན་ཇིའི་གྲོས་ཚོགས་ནང་ལས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏང་གི་ཡོད་དང་བོད་དོན་དེ་མཉམ་དུ་གླེང་བཞག Ireland གི་གྲོས་ཚོགས་ནང་ལས་བོད་དོན་ག་ལ་གླེང་ཡོད་རེད་འདི་བྱེད་དུས་གཅིག་ད་རེང་གི་བདུན་ཕྲག་དེ་ནང་ལ་ལས་འགུལ་ཚ་ཚ་འུར་འུར་འགྲོ་བྱས་ག་ག་ས་ན་དེ་འདྲའི་འགྲོ་བྱེད་དུས་རྒྱ་ནག་གི་མ་སྡོད་ཡ་གི་འདི་ཆགས་འདུག་གོ་ར་ད་ཡིན་ནའི་ང་ཚོ་བོད་པའི་འདི་གནས་ཚུལ་དུས་ད་ལན་འདི་རྒྱ་ནག་ལ་འབྲས་བུ་འོས་ཙང་ཁོ་ཚོའི་གི་འདོད་པ་མེད་སྐོར་གི་རྣམ་འགྱུར་བསྟན་པ་དེས་ང་ཚོ་གི་ཁོ་ཚོ་ལ་གནས་ཚུལ་ལས་གོ་ས་དེ་ལ་ཏག་ཏག་ཞིག་ལས་བཞག་བསམ་བསམ། ཀྱི་དེ་འདྲའི་འདྲ་བོ་ཅིག་ཚོར་བ་བྱུང་སོང། ཨེས་ཊོ་ནི་ཡའི་ནང་ཡོད་པའི་རྒྱ་ནག་གཞུང་ཚབ་ལས་ཁང་གིས་བཙན་བྱོལ་བོད་གཞུང་ཟེར་བ་གཏན་ནས་ཆབ་སྲིད་དང་ཁ་བྲལ་རུ་ཁག་ཞིག་ཡིན་པ་དང། རྒྱ་ནག་གི་རྩ་ཁྲིམས་དང་ཁྲིམས་ལུགས་ལས་འགལ་འཛོལ་དུ་གྱུར་བའི་ཁྲིམས་འགལ་གྱི་ཚོགས་པ་ཞིག་རེད་ཅེས་སྐྱོན་བརྗོད་པ་དང། ཚོགས་པ་འདི་དང་མཉམ་དུ་རྒྱུ་མཚན་གང་ཞིག་གི་ཐོག་ནས་རྒྱལ་ཁབ་གང་ཞིག་གིས་འབྲེལ་བ་བྱས་པ་ཡིན་ན་དེ་ལ་རྒྱ་ནག་གཞུང་གིས་ངོ་རྒོལ་ཤུགས་ཆེ་ཡོད་པ་དང་ཨེས་ཊོ་ནི་ཡའི་སྡེ་ཁག་ཚོས་རྒྱ་ནག་གི་ཆབ་སྲིད་དང་ས་ཁོངས་ཀྱི་བདག་དབང་ལ་གུས་བརྩི་བྱས་ཏེ་བོད་ཀྱི་གནད་དོན་འདི་འདྲ་བའི་ཐོག་ནས་རྒྱ་ནག་གི་ནང་ཁུལ་གནད་དོན་ལ་ཐེ་ཇུས་བྱེད་རྒྱུ་མེད་པ་དང་རྒྱ་ནག་དང་ཨེས་ཊོ་ནི་ཡའི་འབྲེལ་ལམ་གྱི་འཕེལ་རིམ་ལ་འགོག་རྐྱེན་མི་ཡོང་བ་ཞིག་གནང་རོགས་ཞེས་འབོད་སྐུལ་ཞུས་ཏེ་སྲིད་སྐྱོང་མཆོག་ལ་ཨེས་ཊོ་ནི་ཡའི་གྲོས་ཚོགས་སུ་འཚམས་གཟིགས་གནང་བའི་ལས་རིམ་ལ་མི་འདོད་པའི་རྣམ་འགྱུར་བསྟན་ཡོད་པ་རེད་གདའ། རྣམ་པ་ཚོས་ད་ར་གསན་བཞིན་ཡོད་ལེ་དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད་དེ་ནི་བོད་མི་སྒྲིག་འཛུགས་ཀྱིས་རྒྱ་གར་གྱི་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་ཏེ་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་དུས་ཆེན་གཞུང་འབྲེལ་སྲུང་བརྩི་ཞུས་ཡོད་པའི་སྐོར་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཞུགས་སྒར་ནས་གནས་ཚུལ་བཏང་བ། གསན་རོགས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་ཉིན་ཏེ། རྒྱ་གར་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་ཏེ་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་ཉིན། བཞུགས་སྒར་གངས་སྐྱིད་དུ་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་ལྷན་བཞུགས་ཐོག་གཞུང་འབྲེལ་གྱི་ལམ་ནས་ཉིན་དེའི་སྲུང་བརྩི་ཞུས་ཤིང་སྐབས་དེར་སྲིད་ཚབ་ལྕང་ར་ཐར་ལམ་སྒྲོལ་མ་ལགས་ཀྱིས་རྒྱ་གར་གྱི་རྒྱལ་དར་མཁའ་དབྱིངས་སུ་སྒྲེང་འཛུགས་གནང་སྟེ་བོད་མི་རྣམས་ཀྱི་ཚབ་ཞུས་ཏེ་རྒྱ་གར་གཞུང་མང་གཉིས་ལ་འཚམས་འདྲི་དང་སྦྲགས་ད་བར་བོད་མིའི་ཆོས་དང་རིག་གཞུང་ཤེས་ཡོན་འཕྲོད་བསྟེན་སོགས་འཛིན་སྐྱོང་སྤེལ་གསུམ་གྱི་ཐོག་མཐུན་སྦྱོར་རོབ་རང་གནང་བར་ཐུགས་རྗེ་ཆེ་ཞུས་གནང་སོང། ད་རྒྱ་གར་གཞུང་མང་ང་ཚོའི་བཙན་བྱོལ་བོད་མི་ལ་ཞེ་དྲག་བཀའ་དྲིན་ཆེན་པོ་རེད་བཀའ་དྲིན་ཆེན་པོ་ཡིན་ཙང་ཨ་ང་ཚོའི་ངོས་ནས་ད་དེ་རིང་གི་དུས་ཚེས་འདི་ལ་ཡང་ཉིན་འགར་ཞུ་འདོད་འདུག་བསོད་ནམས་ང་ཚོའི་ཅིག་བཀའ་དྲིན་ཆེན་པོ་ཡིན་པ་དེ་བོད་པ་མི་གི་སེམས་པའི་ནང་བསམ་ཤེས་དང་ཚོར་བ་ཤུགས་ཆེན་པོ་ཞེ་དྲག་ཡོད་དེ་ཙང་བཀའ་དྲིན་ནམ་ཡང་བརྗེད་ཡ་མེད་པ་དེ་རེད། དུས་དྲན་སྲུང་བརྩི་མཛད་སྒོའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཚབ་དབུས་པའི་ཕྱག་སྦྲེལ་བཀའ་བློན་རྣམ་པ་དང་ཁྲིམས་ཞིབ་པ་ཆེ་བའི་ལས་ཚབ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་ཚོགས་གཞོན་རྣམ་གཉིས་དེ་བཞིན་ལྷན་ཁང་ཁག་གི་དྲུང་ཆེ་མཆོག་རྣམ་པ་དང་སྲི་ཞུ་བ་དྲུང་གཞོན་ཡན་སོགས་མང་གཙོའི་ཀ་བ་གསུམ་གྱི་མཛད་གཙོ་རྣམ་པ་ལྷན་འཛོམས་ཀྱིས་སྲུང་བརྩི་ཞུས་གནང་སོང། ཡང་ཉིན་དེར་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས Antony Blinken ལགས་ཀྱིས་རྒྱ་གར་གཞུང་མང་གཉིས་ལ་འཚམས་འདྲི་གནང་བའི་ནང། རྒྱ་གར་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་པའི་ཉིན་མོར་ངས་ཨ་མི་རི་ཀའི་ཚབ་ཞུས་ཏེ་རྒྱ་གར་མི་མང་ལ་འཚམས་འདྲི་ཞུ་རྒྱུ་ཡིན། རྒྱ་གར་གྱི་རྩ་ཁྲིམས་ཀྱིས་འཛམ་གླིང་སྟེང་གི་དམངས་གཙོའི་རྒྱལ་ཁབ་ཆེ་ཤོས་ཡིན་པ་ར་འཕྲོད་གསལ་སྟོན་བྱེད་མུས་ཡིན་ལ་གོ་ལ་ཧྲིལ་པོའི་མགོ་ཁྲིད་ཀྱི་རྨང་གཞི་ཀྱང་བཏིང་ཡོད། སྲིད་འཛིན་བྷའི་ཌེན་གྱིས་གསུངས་པ་ལྟར་ཨ་རི་དང་རྒྱ་གར་གཉིས་ཀྱི་འབྲེལ་ལམ་ནི་འཛམ་གླིང་ཐོག་གི་འབྲེལ་བ་གལ་ཆེ་ཤོས་ཀྱི་གྲས་ཤིག་ཡིན་ཞེས་དང། འདས་ཟིན་པའི་ལོ་གཅིག་གི་ནང་ཨ་རི་དང་རྒྱ་གར་གཉིས་ཀྱིས་འཛམ་གླིང་སྤྱི་ཡོངས་ཀྱི་འཐབ་ཇུས་མཉམ་ལས་ཀྱི་ངོ་བོ་ཐོག་ནས་ཕྱོགས་གཉིས་ཀྱི་འབྲེལ་ལམ་དེ་ཧ་ཅང་གི་ཡག་པོ་ཞིག་ལ་ངོས་འཛིན་ཐོབ་ཡོད། དེའི་ནང་རྒྱ་གར་གྱི་སྣེ་ཁྲིད་འོག་རྒྱལ་ས་ལྡི་ལིར་འཛམ་གླིང་གི་ཡར་ཐོན་རྒྱལ་ཁབ་ཉི་ཤུ། G20། ཡི་ཚོགས་ཆེན་དེ་བཞིན་བསྐོང་ཚོགས་གནང་ཐུབ་པ་དེ་ཚུད་ཡོད་ཅེས་གསུངས་འདུག། ཡང་ཉིན་དེར་རྒྱ་གར་རྒྱལ་ས་ལྡི་ལིར་གཙོ་བོར་གྱུར་བའི་རྒྱ་གར་རྒྱལ་ཡོངས་ཙམ་མ་ཟད་འཛམ་གླིང་ཡུལ་གྲུ་འདྲ་མིན་ནང་གནས་སྡོད་བྱེད་བཞིན་པའི་རྒྱ་གར་བ་ཚོས་སྲུང་བརྩི་ཞུ་མུས་ཡིན་ཞིང། རྒྱལ་ས་ལྡི་ལིར་ཆགས་པའི་མཁར་དམར་པོའི་མདུན་ཐང་དུ་སྲིད་བློན་མོ་དྷི་མཆོག་དབུས་པའི་རྒྱ་གར་གཞུང་གི་མཛད་གཙོ་རྣམ་པ་དང་མང་ཚོགས་ཁྲི་ཚོ་བརྒལ་བའི་འདུ་འཛོམས་ཐོག་ཉིན་དེར་སྲུང་བརྩི་གཟབ་རྒྱས་ཞུས་ཤིང་རྒྱ་གར་གྱི་སྲིད་འཛིན་ལྕམ Droupadi Murmu ལགས་ཀྱིས་འདི་ཚེས་ཉི་ཤུ་རྩ་ལྔ་ཉིན་དྲ་ལམ་བརྒྱུད་རྒྱ་གར་མང་ཚོགས་ལ་གསུང་བཤད་གནང་བའི་ནང། རྒྱ་གར་གྱི་དམངས་གཙོའི་ལམ་ལུགས་ནི་ནུབ་ཕྱོགས་ཀྱི་དམངས་གཙོའི་རིང་ལུགས་ཀྱི་ལྟ་གྲུབ་ལས་ལོ་རྒྱུས་ཧ་ཅང་གི་རིང་བ་ཡོད། དེར་བརྟེན་རྒྱ་གར་ལ་དམངས་གཙོའི་རིང་ལུགས་ཀྱི་འབྱུང་ཁུངས་སམ་མ་ཡུམ་ཞེས་འབོད་ཀྱི་ཡོད་ཅེས་གསུངས་འདུག་འདས་པའི་ལོ་ངོ་བདུན་ཅུ་ལྷག་གི་ནང་རྒྱ་གར་གྱི་དཔལ་འབྱོར་དང་ཤེས་ཡོན། དམག་དོན་སོགས་ཀྱི་ཐོག་ཡར་རྒྱས་ཆེན་པོ་ཕྱིན་ཡོད་པ་རེད། དཔེར་ན་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྒྱ་གར་གྱིས་ཟླ་བའི་ལྷོ་སྣེ་རུ་ཅན་དྲ་ཡན་ཟླ་བའི་མཁའ་ཡི་འཕུར་གྲུ་གསུམ་པ་དེ་བཞིན་བབས་ཚུགས་ཐུབ་པ་ནི་ལོ་རྒྱུས་སྟེང་ཐོག་མ་ཡིན་པ་མ་ཟད་རྒྱ་གར་གྱི་ཚན་རྩལ་རིག་གནས་དེ་ཡང་འཛམ་གླིང་ཁྱོན་ཡོངས་ལ་ངོམ་ཐུབ་པ་བྱུང་ཡོད། ཉིས་སྟོང་ཉི་ཤུ་རྩ་གསུམ་དང་རྩ་བཞི་ལོ་ཡི་རྒྱ་གར་གྱི་རྒྱལ་སྲུང་སྔོན་རྩིས་ནང་ཧིན་སྒོར་བྱེ་བ་འབུམ་དྲུག་མ་ཟིན་ཙམ་གཏན་འབེབས་གནང་ཐུབ་པ་དེ་ནི་སྔ་ལོ་དང་བསྡུར་ན་བརྒྱ་ཆ་བཅུ་གསུམ་འཕར་ཐུབ་པ་མ་ཟད་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་རྒྱ་གར་དེ་བཞིན་འཛམ་གླིང་ནང་དཔལ་འབྱོར་གྱི་སྟོབས་ཤུགས་ཆ་ནས་རྒྱལ་ཁབ་ཨང་རིམ་བཅུ་པ་དེ་ཡིན་ནའང་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཨང་རིམ་ལྔ་པ་ཆགས་ཡོད་པ་མ་ཟད་མགྱོགས་མྱུར་ཨང་རིམ་གསུམ་པ་ཆགས་ཐུབ་པའི་ནུས་པ་ཡོད་པ་སྲིད་བློན་མོ་དི་ཡིས་དེ་སྔོན་གསུངས་ཡོད་པ་རེད། གཞན་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་ཉིན་རྒྱ་གར་གྱིས་རྩ་ཁྲིམས་གསར་པ་གཏན་འབེབས་བྱས་ཏེ་རྒྱ་གར་རྒྱལ་ཁབ་དེ་བཞིན་དངོས་སུ་མང་གཙོའི་ལམ་ལུགས་ལྡན་པའི་རྒྱལ་ཁབ་ཞིག་ཆགས་ཡོད་པ་དང། ཉིན་མོ་འདིར་རྒྱ་གར་དམངས་གཙོའི་ཉིན་མོ་ཞེས་འབོད་ཚུལ་ཡང་ཡོད་པ་དང། ཉིན་འདིར་རྒྱལ་ས་ལྡི་ལི་རུ་རྒྱ་གར་མངའ་སྡེ་སོ་སོ་ཡི་རིག་གཞུང་འཁྲབ་སྟོན་དང་སྦྲགས་རྒྱ་གར་གྱི་དཔུང་དམག་སྡེ་ཚན་ཚོས་རུ་སྒྲིག་གི་ལམ་ནས་དུས་དྲན་དེ་ཉིད་ལ་ཆེ་མཐོང་གིས་སྲུང་བརྩི་ཞུས་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

དྲ་ལམ་བརྒྱུད་རྒྱ་ནག་ནང་གི་དམངས་གཙོ་དང་རང་དབང་ལ་རྒྱབ་སྐྱོར་འབོད་ཚིག་སྤེལ་མི་དང་དེ་བཞིན་སློབ་གྲྭའི་ཁོར་ཡུག་ནང་རང་དབང་གི་འབོད་སྒྲ་སྒྲོག་མི་ཚོ་ལ་བསམ་བཞིན་དུ་འཇིགས་སྐུལ་བྱས་པ་ལ་བརྟེན་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་བཅུ་གཉིས་པའི་ནང་འཛིན་བཟུང་བཀག་བསྐྱིལ་བྱས་ཡོད་པ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་ནང་མེ་སི་ཆུ་སི་རྫོང་ཁྲིམས་ཁང་གིས་ཁོའི་ཐོག་ལ་ནག་ཉེས་བཙུགས་ཏེ་རིམ་གྱིས་ཁྲིམས་ས་ལ་བསྐྱལ་ནས་དྲ་ཐོག་འཇིགས་སྐུལ་དང། བརྡ་འཕྲིན་འཇིགས་སྐུལ་ཉེས་མིང་འོག་ཁྲིམས་ཆད་ཕོག་པ་ཞིག་ཡིན་པ་རེད་གདའ། ཡང་ཨེ་མ་ཟན་གྱི་ཐོག་ལ་ཧོང་ཀོང་ནང་གི་དམངས་གཙོའི་ལས་འགུལ་དང་འབྲེལ་བའི་གློག་བརྙན་གྱི་ལྟད་མོ་དེ་ཧོང་ཀོང་གྲོང་ཁྱེར་ནང་སྟོན་མེད་པའི་གནས་ཚུལ་ཐོན་གདའ། དེའང་ཁ་རྩང་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་ཉིན། ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་ཨ་རིའི་བུད་མེད་གློག་བརྙན་འཁྲབ་མོ་ནི་ཀོལ་ཀིད་མན་ཡོད་པ་དང་དེ་བཞིན་གློག་བརྙན་གྱི་ལས་རིམ་དེའི་ནང་ཧོང་ཀོང་ནང་གི་དེ་སྔའི་མི་མང་མང་ཚོགས་ཀྱི་དམངས་གཙོའི་ལས་འགུལ་སྐོར་ཡོད་པའི་གློག་བརྙན་གསར་པ་ཞིག་ད་རེས་གཟའ་པ་སངས་ཉིན་ནས Amazon གཟུགས་མཐོང་བརྙན་འཕྲིན་ལས་ཁང་གི་ལས་རིམ་ནང་ཐེངས་དང་པོ་སྟོན་འགོ་བཙུགས་ཡོད་ཀྱང་རྒྱ་ནག་གཞུང་གི་དབང་འཛིན་འོག་ཡོད་པའི་ཧོང་ཀོང་ནང་དམངས་གཙོའི་ལས་འགུལ་དང་འབྲེལ་བའི་གློག་བརྙན་གྱི་ལྟད་མོ་དེ་ལྟ་བ་དང་དྲ་ཐོག་ནས་འཛུལ་ཞུགས་ཐུབ་བཞིན་མེད་པའི་གནས་ཚུལ་སྤེལ་གདའ། དབྱིན་སྐད་དུ Expats ཟེར་བའི་གློག་བརྙན་གྱི་ལྟད་མོ་དེའི་གོ་སྒྲིག་པ་ཨ་རིའི་བུད་མེད་གློག་བརྙན་འཁྲབ་མོ Nicole Kidman ཡིན་པ་དང་གློག་བརྙན་དེའི་ནང་ཁོང་གཙོས་པའི་ཨ་རིའི་བུད་མེད་གསུམ་གྱི་མི་ཚེའི་ལོ་རྒྱུས་སྐོར་ཡིན་པ་དང་ཡང་གློག་བརྙན་དེ་བཟོ་བསྐྲུན་ཚན་པ་ནི་རྒྱ་ནག་ནང་སྐྱེས་པའི་ཨ་རིའི་གློག་བརྙན་བཟོ་བསྐྲུན་པ Lulu Wang ཡིན་པ་ཁོང་གིས་སྤྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཐོན་པའི་སྒྲུང་དེབ་ཞིག་ལ་གཞི་བཅོལ་ནས་བཟོ་སྐྲུན་གནང་བ་ཞིག་ཡིན་པ་དང་གློག་བརྙན་དེ་འཛམ་གླིང་གི་ས་ཆ་ཚང་མའི་ནང་ལྟ་ཐུབ་བཞིན་ཡོད་ཀྱང་གློག་བརྙན་དེའི་ལེ་ཚན་དང་པོ་གཉིས་དེ་ཧོང་ཀོང་ནང་ད་ལྟའི་ཆ་ལ་ལྟ་ཐུབ་བཞིན་མེད་པའི་གནས་ཚུལ་ཐོན་གདའ། ཡང་གློག་བརྙན་དེའི་ཐོག་དཔྱད་བརྗོད་གནང་མི་ཚོས་གློག་བརྙན་གྱི་ལེའུ་མཐའ་མ་སྔ་མའི་ནང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ནང་ཧོང་ཀོང་ནང་མི་མང་གི་ཉི་གདུགས་གི་མི་མང་གི་དམངས་གཙོའི་ལས་འགུལ་དང་ཉིན་གྲངས་བདུན་ཅུ་དོན་དགུའི་རིང་དུ་མི་མང་གིས་ཧོང་ཀོང་གི་གཞུང་ལམ་གཙོ་བོ་ཁག་བཀག་ནས་ཧོང་ཀོང་རྒྱ་ནག་གཞུང་གི་དམ་དྲག་ཆེ་བའི་འོས་བསྡུའི་འཆར་གཞི་བདམས་པ་དེ་ལ་ངོ་རྒོལ་གྱི་ལས་འགུལ་སྤེལ་བའི་སྐོར་སྤྱི་ཟླ་གཉིས་པའི་ཚེས་བཅུ་དྲུག་ནས་སྟོན་རྒྱུ་ཡིན་པའི་གནས་ཚུལ་ཐོན་གདའ། དེ་ནི་དེ་རིང་གི་དམིགས་བསལ་གསར་འགྱུར་ནང་ཨ་རིའི་རྒྱལ་ཁབ་བདེ་སྲུང་སློབ་སྟོན་པས་ཐའི་ལན་རྒྱལ་ས་སྦེང་ཀོག་ཏུ་འཚམས་འདྲི་ལ་ཕེབས་ནས་ཡུལ་དེའི་འགོ་ཁྲིད་ཁག་དང་མཇལ་འཕྲད་གནང་བའི་ཁ་ལ་ཡང་ས་གནས་དེ་ནས་རྒྱ་ནག་གི་ཕྱི་སྲིད་བློན་ཆེན་དང་མཇལ་འཕྲད་གནང་རྒྱུ་ཡིན་པ་དང་འབྲེལ་བའི་ཐད་ལ་ཆོས་སྐྱིད་ཀྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་གསན་རོགས། ཨ་རིའི་རྒྱལ་ཁབ་བདེ་སྲུང་སློབ་སྟོན་པས་ཐའི་ལན་གྱི་རྒྱལ་ས་སྦེང་ཀོག་ཏུ་འཚམས་འདྲི་ཕེབས་ནས་ཡུལ་དེ་གའི་འགོ་ཁྲིད་ཁག་དང་མཇལ་འཕྲད་གནང་བའི་ཁར། ཡང་ས་གནས་དེ་ནས་རྒྱ་ནག་གི་ཕྱི་སྲིད་བློན་ཆེན་དང་མཇལ་འཕྲད་གནང་རྒྱུ་ཡིན་པ་གི་གནས་ཚུལ་ཐོན་འདུག།

རི་རྒྱལ་ཁབ་བདེ་སྲུང་སློབ་སྟོན་པ། Sullivan། Thailand། ལ་རེས་གཟའ་པ་སངས་ཉིན་འབྱོར་མ་ཐག་ལུང་པ་རྒྱལ་ཁབ་དེ་གའི་སྲིད་བློན་དང་ཕྱི་སྲིད་བློན་ཆེན་བཅས་དང་མཇལ་འཕྲད་གནང་ནས་རྒྱལ་ཁབ་ཕྱོགས་གཉིས་བར་གྱི་འབྲེལ་ལམ་དང། དེ་བཞིན་ས་ཁུལ་ནང་དང། འབར་མའམ་མེན་མར་ནང་གི་དཀའ་རྙོག་ཛ་དྲག་འགྲོ་བཞིན་པ་དེའི་ཐད་སེལ་ཐབས་ཚུད་པའི་རྒྱལ་སྤྱི་གི་གནད་དོན་སྐོར་ལ་བཀའ་མོལ་གནང་བ་བྱུང་འདུག། ཕན་ལས་འདི་ནི་ཨ་རིའི་མཚོ་ཨ་ཏི་ལན་ཏིག་མནའ་འབྲེལ་ཚོགས་པ་གི་ཚོགས་མི་ནང་ཐེ་དམིབས་ཀྱི་མཐུན་ཚོགས་རྒྱལ་ཁབ་གཙོ་སྒྲིག་བྱེད་ཡུལ་ཁར་ས་ཁང་གི་ཆ་ནས་ཀྱང་ཕན་ནུས་ཆེན་པོ་ཆགས་ཡོད་པ་དང། ཡིན་ནའང་ཐའི་ལན་ཏིག་གིས་ཐའི་ཇི་མི་རྩིས་པར་རང་གི་ལང་ཚོའི་འུ་ཅག་ཏུ་ས་གདན་འཛིན་པའི་གནས་ཚུལ་ཚང་འདུག་པ་དང། ལྷག་པར་དུ་ད་རེས་ཨ་རྒྱ་བར་གྱི་འཇའ་ཕྲན་ཚ་གཅིག་གི་འཆར་གཞི་དེའི་སྐོར་ཐའི་ལན་ཏི་ཚའི་ལས་ཁུངས་ཀྱི་མགྲིན་ཚབ་པས་འཇའ་ཕྲན་དེ་ནི་དེ་སྔོན

ས་འཇུ་འདི་ཚུ་རིགས་ཀྱི་ཉིན་དྲན་ཞུ་མ་ང་ཆུ་ཅན། དེ་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནོ། བོད་མཐོ་སྒང་གི་ས་རུབ་ཏུ་ལོ་ངོ་ཉིས་སྟོང་ལྔ་བརྒྱ་ལྷག་གི་གོང་ནས་གཡག་དང་སྒོ་ཕྱུགས་སེམས་ཅན་གསོ་སྐྱོང་བྱེད་འགོ་བཙུགས་ཡོད་པ་རྒྱ་ནག་དང་ཨ་རིའི་གནའ་ཤུལ་དངོས་རྫས་དཔྱད་རིག་པས་ཉམས་ཞིབ་ཀྱི་སྙན་ཐོ་བཏོན་ཡོད་པ་དང་འབྲེལ་བའི་གནས་ཚུལ་སྐོར་གཟའ་འཁོར་སྔོན་མའི་མཚམས་ནས་མུ་མཐུད་དེ་དུམ་བུ་གཉིས་པ་དེ་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་ཨ་མི་རི་ཀའི་ཚན་རིག་མདུན་སྐྱོད་ཚོགས་པ་ཟེར་བས་ཉམས་ཞིབ་ཀྱི་སྙན་ཐོ་བཏོན་པ་དེའི་ནང་མུ་མཐུད་དེ་བཀོད་པ་ལ་གཞིགས་ན། རིགས་རྒྱུན་གྱི་ཐོག་ལ་ཉམས་ཞིབ་གནང་མི་ཚོས་གཡག་གི་རིགས་རྒྱུན་གྱི་སྐོར་གནས་ཚུལ་སྤེལ་བ་དེའི་ནང། ཉེ་དུས་བོད་མཐོ་སྒང་གི་ལྷོ་ཕྱོགས་ལྷོ་ཁ་ས་ཁུལ་གྱི་རྒྱ་མཚོ་ནས་བརྩིས་ན་མཐོ་ཚད་མི་ཀྲར་སུམ་སྟོང་བདུན་བརྒྱ་ལྔ་བཅུ་ཙམ་བརྩིས་པའི་ས་ཁུལ་ནས་ས་འོག་ནས་འོ་མ་ཅན་གྱི་སྲོག་ཆགས་སེམས་ཅན་ཁྲི་གཅིག་ཙམ་གྱི་གནའ་དངོས་ཤུལ་རྫས་སྔོག་འདོན་བྱས་ཡོད་པ་དེ་དག་ནི་དེ་སྔ་ལོ་ངོ་སུམ་སྟོང་ནས་ལོ་ངོ་ཉིས་སྟོང་ཉིས་བརྒྱ་བར་གྱི་གོང་དུ་ཡིན་པ་དེ་ཤེས་རྟོགས་ཐུབ་པ་བྱུང་ཡོད་པ་དང། སྙིང་པོ་ཅན་དང་གཞན་ཁོང་དང་ལྷན་དུ་ཉམས་ཞིབ་གནང་མི་རོགས་པ་ཚོས་གཡག་བརྒྱ་དང་དགུ་བཅུ་གོ་གསུམ་དང། གླང་བཅས་ཀྱི་ཤུལ་རྫས་ཀྱི་རུས་པ་དང་དེ་བཞིན་ཤིང་ནགས་ཀྱི་གཡག་དང་ཁྱིམ་དུ་གསོ་སྐྱོང་བྱེད་པའི་གཡག་བཅས་ཀྱི་ནང་ཁུལ་གྱི་རིགས་རྫས་རྙེད་སོན་བྱུང་ཡོད་པ་དེ་དག་ལ་བརྟག་དཔྱད་ཞིབ་འཇུག་བྱེད་པའི་སྐབས་སུ་གཡག་དང་སྒོ་ཟོག་སེམས་ཅན་དེ་དག་ནི་ལོ་ངོ་ཉིས་སྟོང་བདུན་བརྒྱ་ནས་ལོ་ཉིས་སྟོང་སུམ་བརྒྱ་གོང་དུ་བྱུང་བ་ཞིག་ཡིན་པ་ཤེས་རྟོགས་ཐུབ་པ་བྱུང་ཡོད་པའི་གནས་ཚུལ་སྤེལ་འདུག། དེ་ནས་གནས་ཚུལ་དེ་དང་འབྲེལ་བའི་འབྲི་གཡག་སེམས་ཅན་སྐོར་རྒྱུས་ཡོད་དང་བོད་དང་ས་འབྲེལ་ལ་དྭགས་ནང་གཡག་སོགས་སེམས་ཅན་ཚེ་ཐར་གྱི་ལས་འགུལ་ནང་ཞུགས་བཞིན་པ་ཚེ་རིང་ཕུན་ཚོགས་ལགས་སུ་བོད་དང་ལ་དྭགས་ཕྱོགས་ཀྱི་འབྲི་གཡག་སེམས་ཅན་གཉིས་ཀྱི་ཁྱད་པར་གང་ཡོད་སྐོར་བཀའ་འདྲི་ཞུས་སྐབས་སུ། ཨོ་ད་དེ་མི་འདྲ་རེད་ནོར་བུ་ལགས་བྱེད་སྟངས་ད་དེ་འབྲི་གཡག་དེ་བྱེད་སྟངས་གཟུགས་པོ་ཆུང་ཆུང་འདྲ་ཞིག་རེད་ང་རང་ཚོ་བོད་ལ་ཡོད་ཀྱོག་གི་སེམས་ཅན་ནང་བཞིན་ཆེན་པོ་ཡོད་མ་རེད་དེ་དེ་ས་ཆ་ས་གནས་ལ་དཔག་པའི་ཡིན་ས་རེད་ཁ་ན་ཐང་ཤ་ཆེ་ཡ་ཐང་རྒྱ་ཆེ་ཡ་དེ་ལ་སེམས་ཅན་ཆེ་ཡ་ཡོད་ས་རེད་ཁ་ན་ལགས་སོ་ད་ལགས་སོ། དེ་ཅིག་ལ་དྭགས་དེ་ཅིག་རྫ་རོང་རྫ་ཆེ་དེ་ནི་ཅིག་རོང་མང་པོ་ཅིག་ཆགས་འོང་དུས་དེ་སེམས་ཅན་རྫ་རི་ཁར་ཀྱང་ཡར་མར་འཛེགས་བསྡད་དུས་སེམས་ཅན་ཆུང་ཆུང་འདྲ་པོ་ཅིག་གཟུགས་པོ་དེ་དེ་ཆུང་བ་ད་ཁོ་རང་གི་ས་ཁུལ་ནང་ནས་ཅིག་ད་ལྟ་མཁར་ནག་སའི་ས་ཆ་དེ་ཚོ་སྟེ་ཐང་ཆེ་ཡ་བྱས་སེམས་ཅན་ཆེ་ཡ་ཡོད་རེད་དཀར་ནག་ར་ཡིན་ན་རེད་ལུག་ཡིན་ན་རེད་ཁེ་ཡིན་ན་རེད་ད་ང་ཚོ་ཁེ་ལ་ཡི་རེད་བ་ད་དེ་རེད་འབྲི་གཡག་ལ་དཀར་ནག་ཁེ་དེ་ཚོ་དཔེ་ཆེ་ཡ་བྱས་དེ་ནས་ཅིག་ད་ལྟ་རོང་ནང་ལ་མར་བབས་འོང་དུས་དེ་ནས་སེམས་ཅན་ཆུང་ཆུང་ཆགས་འགྲོ་རེད་དཀར་ནག། གཟུགས་ཆུང་བ་བྱས་དཀར་ནག་དེ་ནས་ཁོང་ཚོ་ལུང་པ་རེ་རེ་ནང་ལ་ཡུལ་གཡག་ཟེར་ནས་ཅིག་བཞག་རེད་ད་ཡུལ་གཡག་ལབ་ན་ང་ཚོ་བྱས་ན་ད་སྤོ་ལོ་རེད་སྤོ་ལོ་ད་གཡག་ཕོ་ཅིག་བཞག་རེད་ཡུལ་གཡག་ལབ་ན་ལ་དྭགས་དེ་ནས་བ་ཕྱུགས་མང་པོ་བྱས་དེ་ནས། ལ་དྭགས་ཁོ་རང་ཡུལ་ནང་ལ་བ་ཕྱུགས་མང་པོ་བྱས་གཡག་ཡོད་མ་རེད་གཡག་མེད་དུས་དེ་ནི་གཡག་ད་ཕོ་གཡག་གཅིག་ད་ང་ཚོ་འདི་འདྲས་སྤོ་ལོ་གཅིག་འདི་འདྲས་ཕ་གཅིག་ད་དེ་ལ་བཞག་ནས་དེ་ནི་དེ་བ་བ་གླང་མོ་གང་ག་ལ་དེ་ནི་ད་འདུག་སེ་འདྲེས་བཅུག་ནས་དེ་ནི་མཛོ་སྐྱེ་གི་རེད་བ། ལགས་སོ་ལགས་སོ་ལགས་སོ། དཀར་ནག་དེ་འདྲས་བྱས་ནས་དེ་ནི་ལ་དྭགས་དེ་གང་ག་དག་ཅིག་གི་ཞིང་པ་ཡིན་དུས་དེ་ནི་ཐོང་རྨོ་ཡ་དང་དེ་དེ་འདྲས་ལ་ཁོ་ཚོ་གི་གོང་ཆེན་པོ་བྱས་ནས་དཔེ་སྒོར་མོ་སྔས་མ་སྔས་མ་ཡིན་ན་སྒོར་མོ་ཁྲི་གསུམ་ཁྲི་བཞི་ཙམ་ད་དེང་ད་ད་ལྟ་དུས་ཚོད་ལ་ད་ཕལ་ཆེར་སྟོང་བརྒྱད་ཅུ་དགུ་བཅུ་གཅིག་རེད་དཀར་ནག་དེ་འདྲས་བྱས་ནས་ཁོ་ཐོང་རྨོས་ནས་དེ་ནི་ལ་དྭགས་དེ་སྤྱིར་བཏང་ཅིག་གི་རྫ་རི་ཁ་ས་ཆ་གང་ག་རྫ་རི་ཆགས་བསྡད་དུས་དེ་ནི་ཅིག་མོ་ཊ་སླེབས་ས་ཞེ་དྲག་ཞེ་དྲག་མེད་དེ་མཐོ་པོ་ཡིན་དུས་དེ་ནི་དེ་ཞིང་ངོ་བལྟ་ཡ་ལ་ཡིན་གཅིག་མིན་གཉིས་ད་ད་མཛོ་བེད་སྤྱོད་བྱེད་ཡ་ས་ཆ་མང་པོ་ཡོད་རེད་དཀར་ནག་དེ་འདྲས་བྱས་དུས་ཚེ་རིང་ཕུན་ཚོགས་ལགས་ཁོང་གིས་བོད་དང་ས་འབྲེལ་ལ་དྭགས་ནང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་སྙིང་རྗེ་ཚོགས་པ་ཟེར་བ་གསར་འཛུགས་གནང་སྟེ་བོད་ཀྱི་ཐུན་མོང་མ་ཡིན་པའི་སྒོ་ཟོག་གཡག་སོགས་བཤན་པའི་ལག་ནས་ཉོས་ནས་ཚེ་ཐར་བཏང་ནས་གསོ་སྐྱོང་གནང་འགོ་བཙུགས་ནས་ལོ་གསུམ་གྱི་རིང་དུ་འབྲི་གཡག་སེམས་ཅན་སྟོང་ཕྲག་གསུམ་ཙམ་ཚེ་ཐར་བཏང་བ་དང་གསོ་སྐྱོང་གནང་བཞིན་ཡིན་པ། སོང་སོང། ད་སྙིང་རྗེ་ཚེ་ཐར་ཚོགས་པ་བཙུགས་ནས་ད་ལོ་གསུམ་པ་དེ་འགྲོ་རེད་ག་ན་ད་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ང་ཚོ་གི་འགོ་དེ་བཙུགས་རེད། དགུ་པའི་ལྷ་བབས་དུས་ཆེན་ཉིན་མོ་དེ་ལ་ང་ཚོ་སེམས་ཅན། དེ་ཉིན་མོ་དེ་ལ་སེམས་ཅན་བཅོ་བརྒྱད་ང་ཚོ་ང་རང་ཚོ་རང་གི་བཏང་ཡིན་དེ་ནི་དེ་ལ་ལ་བྱང་ཐང་ལ་བྱང་ཐང། ད་ད་ས་སྟོད་ས་སྨད་དགེ་འདི་ན་ལ་ངེས་མེད་ཚེ་ཐར་བཏང་བཞག་རྒྱོག་ཅིག་གི་དེ་ནི། ཅེས་ཀྱི་གྱེན་འགོག་ཆག་དེ་སྐྱོ་དཔེ་མང་པོ་རེད་དེ་འདྲས་ཅིག་གིས་མོ་ཊ་ལྔ་ཙམ་ཅིག་འདུག་ལ་དྭགས་གླེ་ལ་ཚུར་འཁྱེར་འོང་ནས་དེ་དེ་ཚོ་གང་ག་ལ་ཅིག་འདུག་གསོ་སྐྱོང་བྱེད་ནས་ལས་ཀ་དང་པོ་འགོ་བཙུགས་ཡ་དེ་དེ་འདྲས་ཅིག་བྱས་ཡིན་ག་ན་ད་དེ་སྙེ་མ་བཏང་བཞག་སྐྱོ་ཚད་ད་རེག་དེ་གྱེན་འགོག་ཆག་དེ་སྐྱོ་དེ་ཚོ་ད་ཁོ་ཚོ་དེ་ཡང་གྲོང་པ་ཡར་མར་ཕོག་འགྲོ་འདུག་དེ་ད་ད་ལན་ཉི་མ་གཅིག་གཉིས་མ་ཞིག་ཁོ་ཚོ་ཤི་འགྲོ་གི་རེད་ཟེར་དེ་ད་ཅི་ཟེར་ན་ཁོ་རང་ཚོ་ད་འདི་ན་ཡར་མར་ཅིག་ལག་མར་ཡར་མར་བསྐྱབས་འགྲོ་འདུག་གྱེན་འགོག་གང་ག་ལུག་འགྲོ་ར་དེ་ནས་གཅེས་འཛིན་གྱི་དེ་གསོན་པོ་ཁོ་རང་ལ་དེ་ཅིག། དམིགས་དོན་འདི་འདྲའི་ཆེ་ཚེ་དཀའ་ལས་མང་པོ་ཅིག་ཚེ་དེ་འདྲའི་བྱས་ཚེ་ཐར་ཚེ་ཐར་ལ་དཀའ་ལས་མང་པོ་ཞིག་རེད་ཁོ་ཁོ་རང་ཚོ་ངེས་མེད་ལས་ཀྱི་སྟབས་བསྟུན་ལ་ཡང་མང་པོ་འུར་ར་གོང་ལ། དེ་ལ་ད་ལྟ་ང་ཚོ་ལ་ཡོད་དེ་བ་དེ་སེམས་ཅན་སྟོང་ཕྲག་གསུམ་ཙམ་ཅིག་ང་ཚོ་ཚེ་ཐར་མངགས་ཚར་རེད་དེ་ནི་གསོ་སྐྱོང་བྱས་དེ་བ་དེ་ད་ད་ལྟ་ཅིག་ཤི་གསོན་གང་ག་བྱས་ན་ད་ལྟ་སྟོང་ཕྲག་གསུམ་ཙམ་ཅིག་ཆགས་སྡོད་རེད། ད་དེ་ཚོ་ད་ལྟ་ང་ཚོ་ད་ལྟ་སྡུག་གསོ་སྐྱོང་བྱས་སྡོད་ད་ལོ་ལོ་དེ་ལ་ཡང་ང་ཚོ་ཅིག་སྟོང་ཕྲག་ལྔ་ཙམ་ཅིག་སེམས་ཅན་ཚེ་ཐར་མངགས་ཐུབ་ན་དེ་གསོ་སྐྱོང་བྱས་ཐུབ་ན་དེ་འདྲའི་ཅིག་ཅིག་ད་ང་ཚོ་རེ་བ་འདྲ་ཞིག་བརྒྱབ་སྡོད་ག་ན།

སེམས་ཅན་ཆེ་ཡ་ལ་ནི་སྟོང་ཕྲག་བཅོ་བརྒྱད་བཅུ་དགུ་ཙམ་སླེབས་འགྲོ་རེད་ད་ཡིན་ན་ཆུང་ང་འདྲ་ཡིན་ན་ར་མ་འདྲ་བོ་འདི་འདྲའི་འོག་ན་ནི་སྟོང་ཕྲག་བདུན་ཚུན་མིན་འདུག་ཉེ་ཆར་རང་རེ་ག་ཚོད་ང་ཚུར་མ་ཡོང་སྔོན་ལ་གཅིག་ཉོ་དུས་སྟོང་ཕྲག་བདུན་རེ་འདུག་དེ་ནི་ཆེ་ཡ་དང་འདི་འདྲ་ཡིན་ན་ནི་སྟོང་ཕྲག་བཅོ་ལྔ་བཅུ་དྲུག་བཅུ་བདུན་ཙམ་སླེབས་འགྲོ་རེད་ད་དེ་མིག་བཙུམ་ནས་ང་ཚོ་ཕར་འགྲོ་བཞག་མ་གཞི་ཡིན་ནས་ནི་བཤས་ར་ནང་ལ་དཔེ་སེམས་ཅན་མང་པོ་འོད་དུ་དཔེ་མིག་ཕྱེ་བཞག་ན་ད།

ངོ་རེ་ཡང་ཟེར་བའོ་དེ་འདྲས་འདུག་ག་ན། ལགས་སོ་ལགས་སོ། བྱང་ཐང་ལ་འགྲོ་ནི་དེ་ནི་ང་ཚོ་གཅིག་བྱང་ཐང་ཁོ་རང་ནི་ང་ཚོ་གཅིག། ཤ་བཙོང་གི་ཉོ་དེ་བའི་དུས་ཚོད་དེ་ལ་ང་ཚོ་ཡ་བྱང་ཐང་འགྲོ་ནི་བྱང་ཐང་ད་དེ་ང་རང་ཚོ་སེམས་ཅན་ཉར་ཚགས་ཉར་ཉེ་དེ་ཚོ་ནི་ང་ཚོ་ནང་པ་མང་ཆེ་ཆེ་རེད་བ་ག་ན་ཁོ་ཚོ་ལ་ཐང་དེ་འདྲས་བྱེད་ནི་དེ་ཚོ་ཚེ་ཐར་ལ་ང་ཚོ་དེ་ཚེ་ཐར་ལ་བཏང་ཡ་ཡིན་ཁྱེད་རང་ཚོ་ཡིན་ན་སྡིག་པ་ཆུང་གི་རེད་དེ་ང་ཚོ་དེ་འདྲས་བྱེད་ནི་ཚེ་ཐར་མངག་རོགས་བྱེད་ཟེར་ཁོ་ཚོ་ཁོ་ཚོ་ལ་ཡང་ཁ་ཤས་ཚེ་ཐར་བཏང་ཡ་དེ་འདོད་པ་དེ་ཡང་ཉོ་ཉེ་མ་རག་ནི་དེ་འདྲས་བྱེད་ནི་པེ་ཤ་ཉུང་ང་སྟེར་ནི་ཁོ་ཚོ་གི་དེ་འདྲས། ལོ་ཡག་གི་འདོད་པ་བྱེད་ཉེ་མང་པོ་ཡོད་རེད་ག་ན་དེ་ཚོ་ལ་ང་ཚོ་ཡག་མ་བྱེད་དུ་ནི་ཁ་ཤས་ལ་ནི་སུམ་སྟོང་ཤོར་གི་རེད་ཁ་ཤས་ལ་ནི་ལྔ་སྟོང་ཤོར་གི་རེད་ལྟ་དེ་མི་ཁོ་རང་གི་ད་ཅིག་ད་ཁོ་རང་གི་འདོད་པ་གཞིར་བཟུང་རེད་བ་ད་ཧམ་པ་ཆེ་ཆུང་ལབ་ན་ད་ཁོ་ཁོ་རང་གི་སྡུག་བསམ་ཚུལ་གཞིར་བཟུང་བྱེད་ནི་དེ་ནི་སེམས་ཅན་ཆུང་ང་ཆུང་ང་ལ་ནི་ཉིས་སྟོང་ཙམ་དེ་འདྲས་རེད་ག་ན་ད་དེ་ཁོ་རང་མི་ཁོ་རང་གི་གནས་ཚུལ་ལ་རག་ལས་ད་ནི་ང་ཚོ་གི་སྒོར་མོ་ལྔ་སྟོང་འདྲ་ཅིག་རྩིས་འདྲ་ཅིག་སེམས་ཅན་ཁོ་ལ་ལྔ་སྟོང་བྱེད་ད་དེ་ཆེ་ང་རག་གི་རེད་ཆུང་ང་རག་གི་རེད་ག་ན་དེ་འདྲས་ཅིག་ལྔ་སྟོང་གི་རྩིས་བྱེད།

ཕན་ཡོན་འདི་ག་རེ་ཡོད་པའི་ད་ངོས་འཛིན་དང་ཡིད་ཆེས་འདི་བཟོ་གི་ཡོད་ན་ལགས། ད་ནོར་བུ་ལགས་འདི་འདྲས་ཡིན་ད་སེམས་ཅན། སེམས་ཅན་སྲོག་དེ་ཅིག་ཚེ་ཐར་བཏང་འོང་དུས་དེ་ནི་སོ་སོ་དོ་བདག་ཚེ་ཐར་བཏང་ཉེ་མི་དེ་ལ་བསོད་ནམས་ཆེ་ཡ་ཚེ་རིང་བ་དེ་ནི་ཅིག་བྱ་བ་ལམ་འགྲོ་ཡག་པོ་ག་ལ་ན་ད་ཁོ་དེམ་སེམས་ཅན་ཅིག་ཚེ་ཐར་འོང་དུས་སྐབས་ལ་ཁོ་ལ་སྙིང་རྗེ་སེམས་ནི་ཀེག་སོགས་ཀྱི་འཇིགས་སྐྲག་ནི་ཁོ་མཐར་བསྒྲུབ་ཏུ་དེ་ནི་ཁོའི་ཚེ་འདི་ཁོ་རང་རང་གི་སྐྱེ་བ་སྔོན་མའི་ལས་ག་རེ་འདྲ་ཞིག་བསགས་འོང་ན་དེ་ལ་སྟབས་བསྟུན་གྱིས་མ་ཤེས་ཁོ་མྱང་དགོས་མེད་པ་དེ་ཁྱ་ཆ་ཁྱ་ཐམ་པ་ར་ཁོ་རང་ལ་ར་བང་ཐོབ་འགྲོ་ར་ཡོད་རེད་དེ་ནི་ད་ང་རང་ཚོ་ལོ་སྐོར་བཅུ་གཉིས་ནང་ལ་དེང་པ་ཡིན་ང་ཚོ་ལོ་སྐོར་བཅུ་གཉིས་ནང་སྐག་ཐེངས་མ་རེ་རེ་བབས་འོང་འདུག་དེ་དུས་ཡིན་གཅིག་མིན་གཉིས་ང་རང་ཚོ་ཆོས་ཕྱོགས་ལ་བྱས་ན་ཚེ་ཐར་དེ་ཡིན་གཅིག་མིན་གཉིས་ཕབ་དགོས་ཡོད་རེད། དེ་ནས་དགུ་མིག་ལ་འཁེལ་བསྡད་ན་ཚེ་ཐར་ཡིན་གཅིག་མིན་གཉིས་ཕབ་དགོས་རེད་དེ་ཚོ་གང་ག་དེ་ནས་སྐག་དང་ཅི་ཚང་མ་དེ་བྲོས་འགྲོ། ད་གཅིག་ང་ཚོ་ངེད་མ་མཁས་པ་རྣམས་ཀྱིས་དེ། རྩིས་ཀྱི་སྐོར་ཤར་འགྱོག་དང་དེ་ནས་སངས་རྒྱས་ཀྱི་ཞལ་དྲོན་མོ་ནས་གསུང་ཤར་འགྱོག་གིས་ཚེ་ཐར་ག་ཚོད་ཅིག་བཏང་ཐུབ་ན་དེ་རང་བཞིན་གཅིག་རང་གི་ཚོགས་བསོད་ནམས་རྒྱས་ཡ་དེ་ནས། དེའི་རྩ་བ་འབྲེལ་མེད་པ་དང་པོ་གཞི་རྩ་བ། ཁོ་ནས་སངས་རྒྱས་ཀྱི་བསྟན་པ་དར་བ་དེ་ནས་ཅིག་ཉོན། སྐྱེས་ཆེན་དམ་པ་རྣམས་ཀྱི་དེ་ནས་སྐུ་ཚེ་བརྟན་པ་དེ་ནས་རང་བཞིན་གཅིག་གི་ཡས་ཁྱིམ་ཚང་གི་ཁྱིམ་དུས་དེ་ནས་རང་བཞིན་གཅིག་གི་འགྲོ་བ་སེམས་ཅན་ཐམས་ཅད་ལ་བདེ་བ་ཐོབ་པ་དེ་ནས་ང་ཚོ་ད་ལྟ་ཞུ་ཡ་ཆུ་བ་བྱང་ཆུབ་སེམས་མཆོག་རིན་པོ་ཆེ་མ་སྐྱེས་པ་རྣམས་སྐྱེས་གྱུར་ཅིག་སྐྱེ་བ་ཉམས་པ་མེད་པར་ཡང་གོང་ནས་གོང་དུ་འཕེལ་བར་ཤོག་ཨོ་ཕ་མ་སེམས་ཅན་ཐམས་ཅད་བདེ་དང་ལྡན་གྱུར་ངན་འགྲོ་ཐམས་ཅད་རྟག་ཏུ་སྟོང་བར་ཤོག་བྱང་ཆུབ་སེམས་དཔའ་གང་ན་སུ་བཞུགས་པ་དེ་དག་ཀུན་གྱི་སྨོན་ལམ་འགྲུབ་པར་ཤོག་ཨོ་ཐིག་གི་རྩ་བ་ཁོ་ཐག་ཅིག་དུག་ཤི་ནས་བསྒྲུབ་དགོས་བསམ་ཏེ་རེ་བ་འདི་འདྲས་ཅིག་ཁ་དོག་ང་ཚོ་དུག་ཤི་ནས་ལས་ཀ་བྱེད་དུ་དཀའ་ན། ཡང་ཚན་རིག་ཉམས་ཞིབ་པ་ཚོའི་དགོངས་ཚུལ་ལྟར་ན་སྒོ་ཕྱུགས་སེམས་ཅན་དེ་དག་ཕལ་ཆེ་བ་བོད་མཐོ་སྒང་ས་ཁུལ་དུ་མ་མཐའ་ཡང་ལོ་ཉིས་སྟོང་ལྔ་བརྒྱ་ལྷག་གི་གོང་དུ་ཨེ་ཤ་ཡ་ས་བབ་དམའ་ས་ཁག་ནས་ཁྲིད་ནས་ཡོང་སྟེ་བོད་ཀྱི་གཡག་དང་མཉམ་དུ་རིགས་རྒྱུད་གསེབ་སྦྱོར་བྱས་པའི་ཚོད་དཔག་བྱེད་བཞིན་ཡིན་པ་སོགས་ཀྱི་གནས་ཚུལ་སྤེལ་གདའ། ཅེས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལ་ཡང་རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ། ཅེས་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལ་ཡང་དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན